ས་བཅུ་པ་ལས། སེམས་བསྐྱེད་ཙམ་ཞེས་པའི་སེམས་བསྐྱེད་གཉིས་པོ་དེ། བྱམས་པའི་རྣམ་ཐར་གྱི་མདོ་སྔ་མ་དང་ཕྱི་མ་གཉིས་ལ་ཧོར་རང་ཧོར་ཡ་གས་ཤེས་ཡོན་དགོས་འདུག། སེམས་བསྐྱེད་ནས་རིང་པོར་མ་ལོན་པ་གཅིག་བྱས། མདོ་ཕྱི་མའི་སྐབས་སུ་བྱང་ཆུབ་སེམས་དང་པོ་བསྐྱེད་པ་གཉིས་བྱས་ཐག་ཆོད་ཁོ་རང་གཡུལ་བཞག་ད་དེ་ས་བཅུ་པ་ལས། སེམས་བསྐྱེད་ཙམ་ཞེས་པའི་སྐབས་ཀྱི་སེམས་བསྐྱེད་གཉིས་པོ་དེ། དོན་དམ་སེམས་བསྐྱེད་ལ། བྱས་པ་དང་ཟེར་རྒྱུ་ཡིན་པ་དང།

ཨཱ་ལི་གཞུང་གསུམ་མ་གཏོགས་པའི་ཕྱིར་ཨཱ་ལི་གོ་གཞུང་དང་ར་སེ་གཉིས་དང་གསུམ་གོ་ནོར་ཨང་བཏང་བ་བྱེད་དགོས་པ། ཚིག་གོ་ར་གཉིས་དང་གསུམ་དང་ནོར་རེ་ཨང་བཏང་བ་བྱེད། ཡིན་ན་ཡང་ས་བཅུ་པའི་མདོ་ཡི་སྐབས་སུ། རྒྱལ་བའི་སྲས། ག་རེ་ཟེར་རྒྱལ་པོའི་བུ། ཨཱ་ནི་ག་རེ་ཡིན་ན། འོ། དེ་ནི་ག་རེ་མགོ། རིགས་སུ་སྐྱེས་པ་ཙམ་གྱིས་རྒྱལ་པོའི་མཚན་དང་ལྡན་པ་ནི་སྐྱེས་པ་ཙམ་གྱིས་རྒྱལ་པོའི་བྱིན་གྱིས་བློན་པོའི་ཚོགས་ཟིལ་གྱིས་གནོན་གྱི་རང་གི་བློའི་སྟོབས་ཀྱིས་རྣམ་པར་དཔྱད་པ་ནི་མ་ཡིན་ནོ་དེ་རྒྱལ་པོའི་བུ་དེ་ཡི་དེ་དེའི་རིགས་ཁོ་ལ་བཤད་དེ་ཡར་སྐྱེས་ཙམ་གྱིས་ཡིན་ཟེར་དུས་ད་རྒྱལ་པོའི་བུ་ལ་སྐྱེས་མ་ཐག་ཏུ་ཟེར་བ་ཡིན་པའི་ཕྱིར། ཁོ་རང་རིགས་གོ་རྒྱལ་རིགས་ཡིན་ད་ལམ་སང་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་པ་རེད། དེ་བཞིན་དུ་ཅེས་ད་དཔེ་དེ་བཞིན་དུ། སེམས་བསྐྱེད་མ་ཐག་ཏུ་ལྷག་པའི་བསམ་པའི་ཆེ་བ་ཉིད་ཀྱིས་ཟེར་བ་ཡིན་པའི་ཕྱིར། དོན་གྱི་སེམས་གོ་དེ་ཡིན་པའི་ཕྱིར། རྒྱལ་པོའི་དཔེ་ལ་སྦྱར་སའི་དོན་གོ།

ཨོ་ཐུགས་སུ་དུ་ཡ། བྱང་ཆུབ་སེམས་བསྐྱེད་པ་དེ་ན་ཚེ་ཕྱི་མའི་སྐབས་སུ་ཐམས་ཅད་མཁྱེན་པ་ཉིད་དུ་སེམས་བསྐྱེད་པ་ཞེས་པ་དང་ས་བཅུ་པ་ལས་སེམས་བསྐྱེད་མ་ཐག་ཏུ་ལྷག་པའི་བསམ་པ་ཞེས་པ་གསུམ་གྱི་སྐབས་ནས། དངོས་སུ་བསྟན་པའི་སེམས་བསྐྱེད་གསུམ་པོ་དེ་ཀུན་རྫོབ་སེམས་བསྐྱེད་ལ་བྱེད་པའི་ཕྱིར་རོ། ད་དང་པོ་དེ་དག་དེ་གསུམ་གྱི་སྐབས་ནས་བསྟན་པའི་ས་དག་གི། དུ་དང་པོ་དེ་གསུམ་པོ་ཞེས་བཀོད་དེ་དེ་ནས་ཡང་དེ། དེ་གསུམ་གྱི་སྐབས་ནས་དངོས་སུ་བསྟན་པའི་སེམས་བསྐྱེད་དེ། དེ་ནས་བཟུང་སྟེ་དེ་ནི་ཐོབ་པར་གྱུར་པ་ཡིས་ཞེས་པའི་སྐབས་ནས་དངོས་སུ་བསྟན་པའི་སེམས་བསྐྱེད་ལ་བྱེད་པའི་ཕྱིར་དེ་དོན་དམ་སེམས་བསྐྱེད་ལ་བྱེད་དགོས་པ་རེད་ཅེས་མདོ་གསུམ་པོ་དེ་སྐད་ཅེས་བཤད་གོ་དུ་བ་མདོ་གསུམ་པོ་དེ་ས་བཅུ་པ་ཁས་མ་ཡོང་ན་ཁྱོད་དེ་འདི་གར་བྱས་ས་དེ་དག་དེར་ས་ལྷག་མ་བྲིས་ཡོད་རེད་ཅིག་ཟེར་བ། དེ་མ་བྲིས་པ་དང་དེ་གསུམ་གྱི་སྐབས་ནས་བསྟན་པའི་བརྡས་དུ་བ། ཞེས་པའི་སྐབས་ནས་དངོས་སུ་བསྟན་པའི་སེམས་བསྐྱེད་དེ་ལ་བྱེད་པའི་ཕྱིར་དུ། གཞུང་དེས་མདོ་གསུམ་པོ་དེའི་དོན་ལ་ཡང་འཇོག་ཅིག་ཅེས། དེ་བས་འདིའི་དོན་ལ་བབས་པའི་ཕྱིར་བྱེད། ད་ཕྱི་མ་དེ་དག་གིས་གཤམ་མ་གསུམ་པོ་འདི་ཀུན་རྫོབ་སེམས་བསྐྱེད་ལ་བྱེད་དགོས་ཡ་སྟེ། འོ་ཊཱིཀ་ཆེན་ལས་སེམས་བསྐྱེད་མ་ཐག་ཏུ་ཞེས་པ་ནི་ས་དང་པོའི་སྐབས་ཡིན་པས་ལྷག་བསམ་དག་པའི་སེམས་བསྐྱེད་པའོ་ཞེས་གསུངས་པའི་ཕྱིར་བྱེད། དེ་ལྟར་མ་ཡིན། དེ་ལྟར་མ་ཡིན་པར་ཐམས་ཅད་དོན་དམ་པའི་སེམས་བསྐྱེད་ལ་བྱེད་པར་མི་རིགས་ཏེ་གང་ག་ལོ་དོན་དམ་སེམས་བསྐྱེད་ལས་ཐ་དད་པ་ནི་སུ་གསུང་གི་རེད། མི་རིགས་ཏེ། དེ་ལྟར་ཡིན་ན་མདོ་དེ་དག་དང་འགལ་བ་སོགས་ཀྱི་སྐྱོན་ཡོད་པའི་ཕྱིར་རྟོག་པ་རང་སྣང་ལུགས་ལ་གབ་འཇུག་བ་སྟེ། སེམས་བསྐྱེད་ནས་རིང་པོར་མ་ལོན་པ་ཞེས་སྨོས་མི་རིགས་པར་ཐལ་བསྐྱེད་མ་ཐག་ཏུ་རབ་བྱུང་བའི་ཕྱིར། རབ།

པ་སྟེ་ད་ཡོད་དགོངས་པ་དེ་འདི་བཤད་ནས་ཨོ་དེ་འདྲ་བ་ཚོའི་སྤྱོད་འཇུག་མཁན་པོ་རྒྱལ་སྲས་ཞི་བ་ལྷས་ཀྱང་ད་ག་རང་བཞེད་ཀྱི་ཡོད་རེད་ཕར་སྦྱར་རྒྱུ་ཡིན་ཙང་ནི་ཁོ་སྦྱར་ར་བ་པ་འདྲའི་ད་ཡོད་བཞེད་པ་གོ་གཅིག་པ་གཅིག་རྐྱང་གཅིག་སྤྱོད་འཇུག་མཁན་པོ་རྒྱལ་སྲས་ཞི་བ་ལྷས་ཀྱང་ད་ག་རང་བཞེད་པ་གནང་གི་ཡོད་རེད་པ་ཕར་སྦྱར་ཡས་དེ་དེ་ཉིད་སྤྱོད་འཇུག་མཁན་པོའི་ལུགས་སུ་བསྟན་པ་ཟེར་བ་འདུག་ཟེར། དང་པོ་ལ། དང་པོ་ལ་དངོས་དང་དོགས་པ་བཅད་པ་གཉིས། དང་པོ་ལ་མདོ་སྡེ་ས་བཅུ་པ་ལས་དངོས་ཟེར་ཟེར་དུས་སྐབས་སུ་ག་རེ་ཉན་རང་རྒྱུད་ལ་སྟོང་ཉིད་མངོན་སུམ་རྟོགས་པའི་མཁྱེན་པ་ཡོད་པ་དེ་སྒྲུབ་དགོས་རེད་པ། འོ་མདོ་སྡེ་ས་བཅུ་པ་ལས་བྱང་སེམས་ས་དང་པོ་བས་ཉན་རང་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ནུས་བློའི་སྒོ་ནས་ཟིལ་གྱིས་གནོན་མི་ནུས་པ་བཤད་པ་ལ་བརྟེན་ནས་ད་གྲུབ་དོན་ག་རེ་བྱུང་བ་རེད་ཟེར་དུས་ད་འོ་ནས་ཉན་རང་ལ་ཆོས་ཀྱི་བདག་མེད་ཕྲ་མོ་མངོན་སུམ་དུ་རྟོགས་པ་ཡོད་པ་དེ་གྲུབ་པ་རེད་ཅེས། ཡི་གེའི་བཤད་ཡག་ཁོ་དང་གཤམ་གྱི་གྲུབ་ཡག་གཉིས་མ་ནི་ཁ་ཁ་ཕྱིན་སོང་ཨ། ཡི་གེའི་བཤད་ཡག་ངོ་མ་ག་རེ། ཉན་རང་རིགས་ཀྱི་སྒོ་ནས་ཟིན་གྱི་མི་གནོད། བློའི་སྒོ་ནས་ཟིལ་གྱིས་མི་གནོན་དེ་བཤད་ཡག་ངོ་མ་ཀོ་རེད་པ། བཤད་པ་ལ་བརྟེན་ནས་དེ་མེད་ཚུལ་གྱིས་ཉན་རང་རྒྱུད་ལ་སྟོང་ཉིད་མངོན་སུམ་རྟོགས་པའི་མཁྱེན་པ་ཅིག་ཡོད་པ་གྲུབ་སོང་ང་གྲུབ་དོན་གོ་ཆེ། འོ། གྲུབ་པ་ཡིན་ཏེ། དེ་ལྟ། དེ་ལྟར་མ་ཡིན་ན་ས་བཅུ་པའི་ལུང་དང་འགལ་བ་སོགས་རིགས་པ་གསུམ་གྱི་སྒོ་ནས་གནོད་པའི་ཕྱིར། ཇི་ལྟར་གནོད་ན། ཤེས་བྱ་ཆོས་ཅན། བྱང་སེམས་ས་དང་པོ་བ་དེས་ཅི་ཡང་མེད་མན་ཆད་ལ་ཆགས་པ་མངོན་གྱུར་བ་དང་བྲལ་བའི། འོ། ཕྱི་རོལ་པ་བཞིན་དུ་ཉན་རང་དགྲ་བཅོམ་པ་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིལ་གྱིས་གནོན་ནུས་པར་ཐལ་ཐལ་འགྱུར་གསུམ་མི་དགོས་པར་བདེན་ན།

དེ་ཐམས་ཅད་ཀྱི་རྩ་བར་གྱུར་པའི་ངོ་བོ་རང་བཞིན་གྱིས་གྲུབ་པ་འཛིན་པའི། རྟོག་པ་དང་འཛིན་སྟངས་དངོས་སུ་ཞུགས་པའི་ལམ་མ་རྙེད་པའི་ཕྱིར། ངོ་བོ་རང་བཞིན་གྲུབ་པ་འཛིན་པའི་འཛིན་པ་དང་འཛིན་སྟངས་དངོས་སུ་འགལ་བའི་ལམ་གོ་ལ་སྟོང་ཉིད་མངོན་སུམ་རྟོགས་པའི་མཁྱེན་པ་དེ་ལབ་དགོས་རེད་པ། ཉན་རང་དགྲ་བཅོམ་པའི་རྒྱུད་ལ་དེ་མེད་ན། ད་ཉན་རང་དགྲ་བཅོམ་པས། འོ་དེ་མ་སྤངས་ཟེར་ལབ་ཡོད་རེད་ཟེར། ཁམས་གསུམ་ན་སྤྱོད་པའི་ཕྲ་རྒྱས་མ་སྤངས་ཟེར་མ་སྤངས་ཏེ་ཁོའི་རྩ་བ་དེ་མ་སྤངས་པའི་ཕྱིར། རྩ་བ་དེ་སྤོང་བར་བྱེད་པ་ལ་མངོན་སུམ་དུ་རང་བཞིན་མེད་པ་མངོན་སུམ་དུ་རྟོགས་པའི་སྒོ་ནས་སྤང་དགོས་པ་ལ་རང་བཞིན་མེད་པ་མངོན་སུམ་དུ་མ་རྟོགས་པའི་ཕྱིར་རྟོགས་ཡང་མ་མྱོང་བའི་ཕྱིར་ཁོའི་རྒྱུད་ལ་མེད་མེད་པའི་ཕྱིར། རེད་པ། འོ་ཐོག་བྱེད། རྟགས་ཁས་བྱེད།

གདགས་གཞི་ཕུང་པོ་རང་ངོས་ནས་གྲུབ་པ་འཛིན་པའི་འཛིན་པའི་ཞེན་ཡུལ་སུན་འབྱིན་མི་ནུས་པའི་ཚུལ་གྱིས་ཕྱིན་ཅི་ལོག་པའི་རྟོག་པས་བཅིངས་མཁན་གྱི་གང་ཟག་ཅིག་ཡིན་ཕྱིན་ཆད་ལ། གདགས་གཞི་ཕུང་པོ་རང་ངོས་རང་བཞིན་གྱིས་གྲུབ་པ་འཛིན་པའི་རྟོག་པའི་ཞེན་ཡུལ་དེ་སུན་གང་ཟག་བཏགས་ཆོས་གང་ཟག་རང་ངོས་ནས་གྲུབ་པ་འཛིན་པའི་རྟོག་པའི་ཞེན་ཡུལ་སུན་འབྱིན་མི་ནུས་པའི་འོ། ཁྱབ་དགོས་པ་ཡིན་པ་རེད། འབྱིན་མི་ནུས་པ་གང་ཞིག། ད་བཏགས་ཆོས་གང་ཟག་རང་ངོས་ནས་གྲུབ་པར་འཛིན་པའི་རྟོག་པའི་ཞེན་ཡུལ་སུན་འབྱིན་མི་ནུས་པ། སུན་ཕྱུང་མི་ནུས་པ་ཡིན་མཁན་གྱི་གང་འབྱིན་མི་ནུས་པའི་གང་ཟག་ཡིན་ཕྱིན་ཆད་ལ། ད་དེ་འདྲའི་གང་ཟག་དེའི་རྒྱུད་ལ་བཏགས་ཆོས་གང་ཟག་དེ་ཉིད་རང་ངོས་ནས་གྲུབ་པར་འཛིན་པའི་འཛིན་པ་ཀོ་ཡོད་ཆོག་རེད། དེ་ཡིན་ན་དེའི་དབང་གིས་ལས། ལས་དེ་ཁོའི་དབང་གིས་ཁོས་ཀུན་ནས་བསླངས་དེ་དག་རྩ་བར་འོ་གཅིག་ངར་འཛིན་མ་རིག་པ་ཀོ་རྒྱུ་བྱས།

དེ་དག་ཀྱང་ཉན་རང་དགྲ་བཅོམ་པ་དེ་དག་ཀྱང། སེམས་དང་པོ་བསྐྱེད་པའི་བྱང་ཆུབ་སེམས་དཔས་ཀྱང་རང་གི་བློས་རྣམ་པར་དཔྱད་པས་ཀྱང་ཟིལ་གྱིས་གནོན་ནུས་པར་འགྱུར་ལ། ག་རེ་མེད་ན། དངོས་པོ་རང་བཞིན་མེད་པར་ཡོངས་སུ་ཤེས་པ་དང་བྲལ་སོང་ན་དེ་ཀྱང་དང་བ་རེད། ཅེས་བྱ། ཡང་ཕྱི་རོལ་པ་བཞིན་དུ། ཟེར་དུས་ད་འོ། ཕྱི་རོལ་པ་རྣམས་ཀྱིས་ཁམས་གསུམ་ན་སྤྱོད་པའི་ཕྲ་རྒྱས་དེ་མ་སྤངས་པ་དེ་བཞིན་དུ། འདི་དག་གིས་ཀྱང་ཁམས་གསུམ་ན་སྤྱོད་པའི་ཕྲ་རྒྱས་ཐམས་ཅད་སྤོང་བ་ཡང་མ་ཡིན་པར་འགྱུར་རོ། སྤོང་བ་མ་ཡིན་ཏེ། དེའི་རྩ་བར་གྱུར་པའི་གང་ཟག་རང་བཞིན་མེད་པ་མངོན་སུམ་དུ་རྟོགས་མ་མྱོང་བའི་ཕྱིར་ཞེས་པའོ། དུག་ཅན། གཟུགས་ལ་སོགས་པའི་རང་གི་ངོ་བོ་དམིགས་པས་ཕྱིན་ཅི་ལོག་ཏུ་འགྱུར་བའི་ཕྱིར་ཟེར་དེ། གདགས་གཞི་ཕུང་པོ་རང་ངོས་ནས་གྲུབ་པ་འཛིན་པའི་འཛིན་པའི་ཞེན་ཡུལ་སུན་ཕྱུང་མི་ནུས་པའི་ཕྱིན་ཅི་ལོག་གི་རྟོག་པས་བཅིངས་པ་ཡིན་པའི་ཕྱིར་ཞེས་ཀོ་བཀོད་ཡིན་པ་ཡིན་ཙང་ཀ་ད་ག་རེ། གང་ཟག་གི་བདག་མེད་པ་ཡང་ནི་བདག་མེད་མངོན་སུམ་དུ་མ་རྟོགས་པར་ཆགས་འགྲོ་བ་རེད། ག་རེ་ཆགས་ན། གཟུགས་ལ་སོགས་པའི་རང་གི་ངོ་བོ་ལ་དམིགས་པ་དམིགས་པས་ཕྱིན་ཅི་ལོག་ཏུ་གྱུར་པ་ཡིན་ན་གཟུགས་ལ་སོགས་པའི་རང་གི་ངོ་བོ་ལ་དམིགས་པས་ཕྱིན་ཅི་ལོག་ཏུ་གྱུར་སྟངས་གོ། གདགས་གཞི་ཕུང་པོ་རང་ངོས་ནས་གྲུབ་པ་འཛིན་པའི་འཛིན་པའི་ཞེན་ཡུལ་སུན་ཕྱུང་མི་ནུས་པའི་ཚུལ་གྱིས་ཕྱིན་ཅི་ལོག་གི་རྟོག་པས་བཅིངས་པ་པོ་ཡིན་ན། གང་ཟག་དེ་དེ་འདྲའི་ཡིན་སོང་ན་དེ་འདྲའི་གང་ཟག་དེ་གིས་གང་ཟག་གི་བདག་མེད་དེ་ནི་མངོན་སུམ་དུ་མ་རྟོགས་པར་ཆགས་འགྲོ་བ་རེད། འོ་ཐུག་སེ། རྟོགས་མ་རྟོགས་པར་འགྱུར་ཏེ། འགྱུར་ཏེ་བདག་ཏུ་གདགས་པའི་རྒྱུའི་ཕུང་པོ་ལ་དམིགས་པའི་ཕྱིར། གདགས་གཞི་ཕུང་པོ་རང་ངོས་ནས་གྲུབ་པར་འཛིན་པའི་འཛིན་པའི་ཞེན་ཡུལ་སུན་ཕྱུང་མི་ནུས་པའི་ཕྱིར། ཕྱུང་མི་ནུས་པ་ཡིན་པའི་ཕྱིར། འོ་དེ་ལ། ཞེས་གསུངས་པའི་ཕྱིར། ཕྱི་མ་དེར་ཐལ་རིན་ཆེན་འཕྲེང་བ་ལས། ད་དེ་འདྲའི་ཆགས་སོང་ན་ག་རེ་ཆགས་འདུག། གདགས་གཞི་ཕུང་པོ་རང་ངོས་ནས་གྲུབ་པར་འཛིན་པའི་འཛིན་པ་གོ་ཞེན་ཡུལ་སུན་ཕྱུང་མི་ནུས་པ་དེ་སྲིད་དུ་ཁོ་གང་ཟག་དེའི་རྒྱུད་ལ་གང་ཟག་དེ་གིས་གང་ཟག་གི་བདག་མེད་མངོན་སུམ་མ་རྟོགས་ཤིང། དེ་ཡིན་དུས་ད་ཁོའི་རྒྱུད་ལ་གང་ཟག་གི་རང་བཞིན་གྲུབ་པར་འཛིན་པ་པོ། ཡོད་ཆགས། དེ་ཡོད་ན་ཁོའི་དབང་གིས། ལས་བསགས་ལས་དེའི་དབང་གིས་འཁོར་བར་འཁོར་ཟེར་ཡ་གོ་འོ་རིན་ཆེན་འཕྲེང་བ་ལས་དེ་ཡིན་པ་དང་རིན་ཆེན་འཕྲེང་བ་ལས་ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན་ཡོད། ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་ཁ་ཡ་གའི་རྒྱ་གྱུར་ཡ་གི་ཁོ་རང་རེད། ཇི་སྲིད་གང་ཟག་སུ་འདྲ་ཅིག་ཡིན་ན་ཁོའི་རྒྱུད་ལ། ཕུང་པོ་རང་བཞིན་གྱིས་གྲུབ་པ་འཛིན་པའི་འཛིན་པའི་ཞེན་ཡུལ་སུན་ཕྱུང་མི་ནུས་པའི་གདགས་གཞི་ཕུང་པོ་རང་བཞིན་གྱིས་གྲུབ་པ་འཛིན་པའི་འཛིན་ཞེན་ཡུལ་སུན་ཕྱུང་མི་ནུས་པའི་ཕྱིན་ཅི་ལོག་གི་རྟོག་པས་བཅིངས་སོང་ན། གང་ཟག་དེའི་རྒྱུད་ལ་ངར་འཛིན། གང་ཟག་རང་གི་རང་ངོས་ནས་གྲུབ་པར་འཛིན་པའི་འཛིན་པ་དེ་ཡང་འོ་ཞེན་ཡུལ་སུན་ཕྱུང་མི་ནུས་པའི་ཚུལ་གྱིས་ཡོད་པས་ཁྱབ་འགྲོ་བ་རེད་ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན། དེ་འདྲའི་གང་ཟག་རང་བཞིན་གྲུབ་པར་འཛིན་པའི་འཛིན་པ་དེ་ཞེན་ཡུལ་སུན་ཕྱུང་མི་ནུས་པའི་ཚུལ་གྱིས་ཡོད་སོང་ན། གང་ཟག་རང་བཞིན་གྲུབ་པར་འཛིན་པའི་འཛིན་པ་ཁོས་ལས་བསགས་ནས་དེ་ལས་ཡང་ནི་སྐྱེ་བ་ཉིད་རེད་བ། ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན། ངར་འཛིན་ཡོད་ན་ཡང་ལས་ཏེ་ལས་ཏེ་ཟེར

རྟེན་འབྲེལ་ཚར་གཞན་གྱི་དབང་དུ་བྱས་པའི་རྒྱུའི་རྟེན་འབྲེལ་བསགས་པ་དང། རྟེན་འབྲེལ་ཚར་གཞན་པའི་རྒྱུ་གཞན་གྱི། རྒྱུའི་རྟེན་འབྲེལ་གྱི་གནས་སྐབས་དེ་ལ་ཡང་ཚར་གཞན་གྱི་འབྲས་བུའི་རྟེན་འབྲེལ་ཡོད་དགོས་པ་ད་ཡོད་ཡོད་པ་རང་རེད་ང་རང་དང་ཐག་རང་རེད་བ། འོ་དེ་ཡིན་ཙང། ཐོག་མ་དང་ཐ་མ་དང་དབུས་ཟེར་ནས་ཙང་རེ་ངོས་འཛིན་བྱེད་ཡ་མེད་པ། འཁོར་བའི་དཀྱིལ་འཁོར་མགལ་མེའི་འཁོར་ལོ་དེ་ནི་འཁོར་འགྲོ་གི་རེད་འཁོར་བའི་དཀྱིལ་འཁོར་ཅན་འདི་ནི་འཁོར་བར་འགྱུར། འདི་ནི་རང་གཞན་གཉིས་ཀ་དང་དུས་གསུམ་ཉིད་དུའང་མ་ཐོབ་ཕྱིར། འོ་ད་དེ་དེ་འདྲ་བ་དེ་ག་རེ་བྱས་འགྲོ་ཟེར་ན་རང་གཞན་དང། རང་ཉིད། རང་ངོས་ནས་གྲུབ་པ་འཛིན་པའི་འཛིན་པ་དང། གང་ཟག་གཞན་རང་ངོས་ནས་གྲུབ་པ་འཛིན་པའི་འཛིན་པ། འོ་སོགས་པ་གང་ལྟར་ཀྱང་རང་ངོས་ནས་གྲུབ་པ་འཛིན་པའི་འཛིན་པའི་ཞེན་ཡུལ་མེད་པ་དེ་རྟོགས་སོང་ན་ཨ་ནི་དེ་ཡ་གི་དེ་གང་འགྲོ་བར་དེ་ནི་རང་གཞན་གཉིས་ཀ་དང་དུས་གསུམ་ཉིད་དུའང་རང་གི་མཚན་ཉིད་གྲུབ་པ་དེ་ཐོབ་པ་ཡོད་མ་རེད་ཅེས་དེ་མེད་པ་དེ་རྟོགས་ན་ད་ཡ་གི་གང་འགྲོ་བར་དེ་ནི་ལས་དེ་ལས་ལས་དང་སྐྱེ་བ་གང་རུང་དེ་འོ་ངར་འཛིན་པ་ནི་ཟད་པར་འགྱུར་དེ་ནི་རང་གཞན་གཉིས་ཀ་དང་དུས་གསུམ་ཉིད་དུ་མ་ཐོབ་ཕྱིར་ཟེར་དེ་རང་བཞིན་གྱིས་གྲུབ་པ་གོ། རང་ཉིད་རང་བཞིན་གྲུབ་པ་དེ་ཡོད་མ་རེད་གཞན་རང་བཞིན་གྲུབ་པ་དེ་ཡོད་མ་རེད་རང་བཞིན་གྲུབ་པ་ཚེ་འདས་པ་དང་མ་འོངས་པ་ད་ལྟ་བ་གསུམ་གང་དུ་ཡང་མེད། མེད་པ་ཡིན་ཙང་རང་བཞིན་གྲུབ་པ་གོ་མེད་པ་དེ་མངོན་སུམ་དུ་རྟོགས་ན་དེ་ནི།

ཕུང་པོ་རང་བཞིན་མེད་པར་མ་རྟོགས་གོང་དུ་གང་ཟག་རང་བཞིན་མེད་པར་རྟོགས་པ་སྔོན་ལ་འགྲོ་དགོས་པའི་ཕྱིར། དགོས་པར་ཐལ་ཟེར་ར་བ་གང་ཟག་གི་ཆོས་ཀྱི་བདག་མེད་རྟོགས་པ་ལ་གང་ཟག་གི་བདག་མེད་རྟོགས་པ་སྔོན་དུ་འགྲོ་དགོས་པའི་ཕྱིར་ཟེར་དེ་གང་འདུལ་བར་བ། ད་ཤི། དེ་ལྟར་ཡིན་ཀྱང་ཕུང་པོ་རང་བཞིན་མེད་པར་མ་རྟོགས་ན་ཕུང་པོ་རང་བཞིན་མེད་པར་མ་རྟོགས་ན་གང་ཟག་རང་བཞིན་མེད་པར་མ་རྟོགས་པས་མ་ཁྱབ་སྟེ།

ཇི་ལྟར་ཁྱོད་ཀྱིས་བདག་གི་འདུ་ཤེས་ནི་གང་ཟག་གི་སྟེང་དུ་རང་བཞིན་མེད་པ་དེ་རྟོགས་ཐུབ་ན་དེ་ཡང་གང་ཟག་དེ་ཕྱི་ལོགས་གང་ཟག་དེ་མ་ཡིན་པར་གང་ཟག་སོ་སོའི་སྟེང་དུ། རྣལ་འབྱོར་པ་ཁོ་རང་གི་སྟེང་དུ་གང་ཟག་རང་བཞིན་མེད་པ་དེ་ཁོ་རང་རང་བཞིན་མེད་པ་དེ་མངོན་སུམ་དང་པོ་རྟོགས། དེ་རྟོགས་པ་ཁོ་དེའི་རྟགས་དང་རྒྱུ་མཚན་རབ་དགར་བསམ་བརྗོད་ན་ཁོ་བསམ་པ་ཁོའི་རྒྱུ་མཚན་ཁོ་ཕར་འཁྱེར་ནས་ནི་འོ་གཞན་གྱི་སྟེང་དུ་རྒྱུད་གཞན་གྱི་སྟེང་དུ་འོ་ཕར་སྦྱར་ནས་རང་བཞིན་མེད་པ་དེ་རྟོགས། དེའི་རྒྱུ་མཚན་འདི་འཁྱེར་ནས་ཆོས་ཐམས་ཅད་ཀྱི་སྟེང་དུ་རང་བཞིན་མེད་པ་དེ་རྟོགས་དགོས་རེད། ཇི་ལྟར་ཁྱོད་ཀྱིས་བདག་གི་འདུ་ཤེས་ནི་འདུ་ཤེས་ཟེར་ཏེ་རང་གི་སྟེང་དུ་རང་བཞིན་མེད་པ་བསམ་ཡས་ཀྱི་བསམ་བློ་ཁོ་འཁྱེར་ནས་རྒྱུ་མཚན་དང་བསམ་བློ་ཁོ་འཁྱེར་ནས་ཤེས་པ་དེ་བཞིན་ཀུན་དེ་བཞིན་ཨོ་ཀུན་ལ་ཟེར་ཆོས་ཐམས་ཅད་ཨ་ལི་གཞན་ལ་ཕར་བྱས་གང་ཟག་གཞན་ལ་སྦྱར་དེའི་རྒྱུ་མཚན་དེ་སྟེང་ཆོས་ཐམས་ཅད་ཀྱི་སྟེང་དུ་སྦྱར་ཆོག་ཟེར་ཤེས་པ་དེ་བཞིན་ཀུན་ལ་བློས་སྦྱར་བྱ། དེའི་རྒྱུ་མཚན་གྱིས་ག་རེ་སྲིད་ཀྱི་ཨ་རེ། གང་ཟག་གི་བདག་མེད་སྔན་ལ་རྟོགས་པ་ནི་ཆོས་ཀྱི་བདག་མེད་གཞུག་ལ་རྟོགས་པ་དེ་འདི་ནས་སྐད་ཆ་འདི་བཤད་འདུག་གསུངས། མདོ་སྡུད་པ་ལས་ཀྱང། བདག་ཅི་འདྲ་བ་དེ་འདྲར་སེམས་ཅན་ཐམས་ཅད་ཤེས་ཟེར་ནས་རྒྱབ་གོང་དུ་བཀྱག་གོ། དང་པོ་རང་གང་ཟག་རང་ཉིད་རྣལ་འབྱོར་པ་རང་ཉིད་རང་བཞིན་མེད་པར་རྟོགས། དེ་ལ་བརྟེན་ནས་སེམས་ཅན་གཞན་རྣམས་རང་བཞིན་མེད་པར་རྟོགས། དེའི་རྒྱུ་མཚན་གྱིས་ནི་ཆོས་ཐམས་ཅད་རང་བཞིན་མེད་པར་རྟོགས་ཟེར་ནས་འགྲོ་གི་འདུག། བདག་ཅི་འདྲ་བ་དེ་འདྲར་སེམས་ཅན་ཐམས་ཅད་ཤེས་སོང་ང། ད་སེམས་ཅན་ཐམས་ཅད་ག་རེ་ཤེས་ཀྱི་འདུག་ན་ཁོ་ཆོས་ཀུན་གྱི་སྟེང་དུ་ཤེས་སོང་ང། ཨོ་ཕར་གོམ་པ་བརྒྱག་ཟ་མ་ཟ་དེ་བྱེད། རིན་ཆེན་ཕྲེང་བ་ལས་ཀྱང་སྐྱེས་བུ་ས་མིན་ཆུ་མ་ཡིན་མེ་མིན་རླུང་མིན་ནམ་མཁའ་མིན་རྣམ་ཤེས་མིན་རྣམ་ཤེས་མ་ཡིན་ཀུན་མིན་ན། ཅེས་བྱ། ད་དེ་འདྲ་དེ་བ་ལས་བསྐུལ་བར་མ་གལ་ག་རེ་འགག་བྱས་ག་དུག་ལས་བྲོ་བ་རེ། རེད་པ་འདི་ད་ལྟ་ཇི་ལྟར་ཁྱོད་ཀྱིས་བདག་གི་འདུ་ཤེས་ནི་ཟེར་གཅིག་བྱས། དེ་ནི་ཡ་གི་ཁ་སང་བདག་ཅི་འདྲ་བ་དེ་འདྲར་སེམས་ཅན་ཐམས་ཅད་ཤེས་ཟེར་གཅིག་བྱས་སྐྱེས་བུ་ས་མིན་ཆུ་མ་ཡིན་ལམ་མིན་མེ་མིན་རླུང་མིན་ནམ་མཁའ་མིན་ཟེར་ཏེ་འོ་དེ། འོ་འདི་ག་རེ་འགོ། དང་པོ་སྐྱེས་བུ་དེ། གང་ཟག་ཁོ་རང་ཨ་ནི་གང་ཟག་ཁོ་རང་རང་གང་ཟག་ཁོ་རང་འོ། ཕ་གིའི་གདགས་གཞི་ཁོ་རང་གི་གདགས་གཞི། འབྱུང་བ་བཞི་ཡོད་རེད་པ་གང་ཟག་ཁོ་རང་རང་ཡིན་རང་གི་གདགས་གཞི་འབྱུང་བ་བཞི་པོ་དེ་གང་ཡང་མ་ཡིན་པ་འདུག་འབྱུང་བ་བཞི་ཡིན་གཅིག་ཡོད་རེད་པ་སྐྱེས་བུ་ས་མ་ཡིན་ཆུ་མ་ཡིན་ནམ་མཁའ་མིན་ད་གཅིག་རང་གི་གདགས་གཞི་ཁམས་དྲུག་ཏུ་ཁམས་དྲུག་ཏུ། འོ་གདགས་གཞི་དེ་གང་ཟག་བཅོས་གང་ཟག་དེ་གདགས་གཞི་དེ་མ་ཡིན་པ་གཅིག་བཟོས་ཕར་བཟོས་ནས་མ་ཡིན་པ་བཟོས་ཡང་དག་མ་ཡིན་སེམས་ཀུན་མིན་ན། སྐབས་སོ། རྣམ་ཤེས་མ་ཡིན་ཀུན་མིན་ན་དེ་ལས་གཞན་ན་སྐྱེས་བུ་གང། ཟེར་འདུག་ཟེར།

ངོ་མ་སེམས་གདགས་གཞི་སྟེ་དེ་ཕར་བཏགས་པ་ཡིན་ཙང་ཕ་ཡིན་ཏེ་འདི་ཆུ་མ་ཡིན་ཟེར་དགོས་ཉིད་ཆགས་འགྲོ་བ་རེད་ད་ལི་མོ་ཕར་བཟོས་ཕར་བཟོས་ཡང་སྐྱེས་བུ་ས་མ་ཡིན་ཆུ་མ་ཡིན་རླུང་མ་ཡིན་ནམ་མཁའ་མ་ཡིན་ཕར་འདུག་དེ་ཡིན་དུས་བཏགས་ན་སྐྱེས་བུ་དེ་མི་འདུག་བ་ཟེར་ན་ཡོད་རེད་ཟེར། ཁོ་རེ་རེ་ནས་དེ་ཚོ་ཕར་ཐ་སྙད་བཏགས་པའི་ཐོག་ན་འདུག་ཕག་ཆ། སྐྱེས་བུ་དེ་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་ས་དང་ཆུ་དང་མེ་དང་རླུང་ལ་སོགས་པ་དེ་ཚོ་རྩ་བ་ཉིད་ནས་ཡིན་པ་རྙེད་རྒྱུ་མེད་མེད་ཙང་ས་མ་ཡིན་ཆུ་མ་ཡིན་རླུང་མ་ཡིན་ནམ་མཁའ་མ་ཡིན་ཟེར།

འདུས་ཕྱིར་ཡང་དག་ཉིད་དུ་མིན་ཟེར་ན། མེའི་ཁམས་ཁོ་རང་ཡང་མེའི་ཁམས་ཁོ་རང་ཡང་ཁོ་རང་གི་གདགས་གཞིར་གྱུར་པའི་ཁུ། ད་ཆ་ཤས་དེ་ཚོ་ཡོད་རེད་པ་མེའི་ཁམས་དེ་ཡང་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་ཁོ་རེ་ཆ་ཤས་སུ་གྱུར་པའི་ཆོས་གཞན་དག་དེ་ཚོ་རེ་རེ་ནི་མ་ཡིན་ཅིང་མ་ཡིན་ཀྱང། སོ་སོའི་ཆ་ཤས་དེ་དག་ཚོགས་པའི་ཚོགས་པ་དག་ལ་འདིར་མེའི་ཁམས་ཞེས་བཏགས་པ་རེད་ཅེས་ད་གིའི་སྐྱེས་བུ་དང་གཅིག་པར་འགྲོ་རྒྱུ་རེད་ཅེས་དེ་བཞིན་ཁམས་ནི་རེ་རེ་ཡང་འདུས་ཕྱིར་ཡང་དག་ཉིད་དུ་མིན་ཟེར་ཨོ་ད་དེ་ཚོ་བར་འགྲོ་རྒྱུ་རེད། ཞེས་གསུངས་ནས་ཞལ་བས་བྱང་ཆུབ་ལམ་རིམ་ཆུང་བ་ལས་ཀྱང་གཞི་གང་ཟག་དང་ཆོས་ཀྱི་སྟེང་དུ་ངེས་རྒྱུའི་བདག་མེད་ལ་ཕྲ་རགས་ཀྱི་ཁྱད་པར་མེད་ཀྱང་ཁྱད་གཞིའི་གནད་ཀྱིས་གང་ཟག་གི་སྟེང་དུ་ངེས་སླ་ལ་ཆོས་ཀྱི་སྟེང་དུ་ངེས་དཀའ་བའི་ཕྱིར། དཔེར་ན། ཆོས་ཀྱི་བདག་མེད་མིག་རྣ་སོགས་ཀྱི་སྟེང་དུ་ངེས་དཀའ་ཞིང། གཟུགས་སོགས་ཀྱི་སྟེང་དུ་ངེས་སླ་བས་དེ་རྣམས་སྔ་མའི་སྟེང་དུ་བདག་མེད་གཏན་ལ་འབེབས་པའི་དཔེར་འཇོག་པ་བཞིན་ནོ་ཞེས་གསུངས་པའི་ཕྱིར་ད་འོ་ང་ཚོ་དེའི་རྐྱེན་ནས་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ལ་རྟོགས་རིམ་གྱི་ཁྱད་པར་ཡོད་ཚུལ་ད་ལྟའི་ཡིག་ཆ་མང་ཆེ་བ་ད་ག་རང་དུ་དབུལ་བ་ཡིན་པ་འདྲ། བློ་གསལ་གླིང་ད་དེ་ཕལ་ཡོད་མ་རེད། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་ཕྲ་མོ་གཉིས་ལ་རྟོགས་རིམ་གྱི་ཁྱད་པར་ཡོད་མ་རེད། གང་ཟག་གི་བདག་མེད་རྟོགས་པ་ལ།

ཆོས་གཞན་ལ་རང་བཞིན་མ་གྲུབ་པར་རྟོགས་པར་འགྲོ་གི་ཡོད་ཙང། ཕུང་པོ་རང་བཞིན་མ་གྲུབ་པར་མ་རྟོགས་བར་དུ་ལ་ཆོས་ཀྱི་བདག་མེད་དུ་རྟོགས་པའི་འོ་གོ་མི་ཆོད་པ་དེ་རྣལ་འབྱོར་པ་དེ་གིས་ལམ་ཉམས་སུ་ལེན་པ་དེའི་ཚེ་ན་དང་པོ་གང་ཟག་རང་ཉིད་ཁོ་རང་དང་ཡན་ལག་རེ་རེ་བ་དང་ག་རེ་རེད་འདུག་བརྩད་གཅོད་བྱེད་བྱེད་བྱེད་དེ་ན་མི་འདུག་ཟེར་ལ་མེད་ན་འོ་ན་ད་ཡོད་མ་རེད་བ་ཟེར་ཡོད་རྒྱུ་ཡོད་ཨ་རེ་ཟེར་ནས

ཁྱེད་ཆོས་ཀྱི་སྟེང་དུ་ངེས་དཀའ་བའི་ཕྱིར་ཟེར་ནས་གསུངས་དགོས་འདུག་བ། གང་ཟག་རང་བཞིན་མེད་པ། སྔོན་ལ་རྟོགས་ནས་ཕུང་པོ་རང་བཞིན་མེད་པ་གཞུག་ལ་རྟོགས་དགོས་ཏེ། འོ་གཞི་གང་ཟག་དང་ཆོས་ཀྱི་སྟེང་དུ་ངེས་རྒྱུའི་བདག་མེད་ལ་ཕྲ་རགས་ཀྱི་ཁྱད་པར་མེད་ཟེར་མེད་ཀྱི། ཕྲ་རགས་མེད་རེད་བ་དགག་བྱ་ལ་ཁྱད་པར་མེད། འོ་ད་སྟོང་གཞི་ཙམ་གྱི་ཁྱད་པར་རེད་མ་གཏོགས་ས་བཞི་ནི་འཛིན་སྟངས་ལ་ཁྱད་པར་མེད་དགག་བྱ་ལ་ཁྱད་པར་མེད་པའི་ཕྱིར། ཡིན་ན་ཡང། འོ་ཧོ། གང་ཟག་གི་སྟེང་དུ་ཁོ་རྟོགས་ལས་སླ་བ་དང་ཕུང་པོའི་སྟེང་དུ་དེ་ཚོ་རྟོགས་དཀའ་བ་ཡང་ཡོད་ཁར་ས་ཁྱད་གཞི་ཁོ་ཡི་ཁྱད་པར་ཤོར་རེད་བྱས་རེད། ཟེར་དུས་ལ་ཤེ་ན་ཁྱད་གཞིའི་གནད་ཀྱིས་ཡིན་ཟེར་ཏེ་ག་འདྲའི་ག་ལ་ཟེར་རུང།

གྲུབ་མཐའ་འོག་མ་ལ་བལྟས་དུས་ད་གང་ཟག་གི་སྟེང་དུ་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པས་སྟོང་པ་ཟེར་དགོས་སྐད་ཆ་མང་པོ་བཤད་ནས་གང་ཟག་གི་སྟེང་དུ་དགག་བྱ་རགས་པ་རེ་རེ་བཀག་བྱས་ནས་ཡོང་བ་རེད་བ་ད་ཡོད་སྐད་ལས་དུས་ད་གང་ཟག་དེ་ག་ལ་ཡང་མ་ལྟོས་པར་ཁོ་རང་ད་བློ་རྩེ་གང་ལ་ཡང་མ་ལྟོས་པར་ཅིག་བལ་རང་ངོས་ནས་གྲུབ་པ་ཅིག་རེད་ཞེས་བསམ་པའི་འཛིན་པ་དེ་ཤུགས་ཆུང་བས་གང་ཟག་གང་ལ་མ་ལྟོས་མ་ཡིན་ཏེ་མ་ཡི་གཤམ་དེའི་སྟེང་དུ་གང་ཟག་གི་སྟེང་དུ་དགག་བྱ་རགས་པ་ཅིག་བཀག་ནས་ཡོང་བ་རེད་བ། དགག་བྱ་རགས་པ་ཅིག་བཀག་ནས་ཡོང་དུས་ད་དེ་དེ་འདྲ་བའི་དགག་བྱ་ཁོ་ཕུང་པོའི་སྟེང་དུ་བཀག་མ་ཐུབ་པ་ཡིན་ཙང་མ་ནི་བཀག་མ་ཡིན་ཙང།

དེ་ལྟ་ས་དང་པོ་བ་དེ་གིས་ཅི་ཡང་མེད་མན་ཆད་ལ་ཆགས་སྤོང་རྒྱུད་དུ་གྲོལ་བའི་ཉན་རང་གི་བར་དུ་ཕྱི་རོལ་པ་ཇི་ཡང་ཁོ་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིལ་གྱིས་གནོན་ཐུབ་ཁར་དེ་ནང་བཞིན་གནོན་ཐུབ་པར་ཐལ། དང་དེ་ནས་གར་ཡོང་གོ་ཉན་རང་དགྲ་བཅོམ་པ་དེས་ཀྱང་ཨོ་ཉོན་སྒྲིབ་གར་ཡོང་གོ། ཁམས་གསུམ་ན་སྤྱོད་པའི་ཕྲ་རྒྱས་དངོས་མ་སྤངས་པར་ཐལ་ཁོའི་རྩ་བར་གྱུར་པའི་ཨོ་ཧོ་གང་ཟག་གི་བདག་འཛིན་དེ་མ་སྤངས་པའི་ཕྱིར་གང་ཟག་གི་བདག་འཛིན་མ་སྤངས་པ་ཡིན་པར་ཐལ

ཁོས་ལབ་པ་རེད་བ། ཡུལ་དུས་ཐམས་ཅད་ཀྱི་དངོས་པོ་ལ་ཁ་ཅིག་གིས་ལབ་པ་རེད་བ། འདིས་ནི་ཁ་ཟེར། དུ་བའི་རྟགས་ཀྱིས་དུ་ལྡན་ལ་མེ་ཡོད་པར་སྒྲུབ་པ་དེའི་ཚེ་ན། དུ་ལྡན་ལ་ཡི་དུ་བ་ཡོད་ན་དུ་ལྡན་ལ་ལ་དུ་བ་ཡོད་ན་དུ་ལྡན་ལ་ཡི་མེ་ཡོད་པས་ཁྱབ་པ་རེད་མ་གཏོགས་ཡུལ་དུས་ཐམས་ཅད་ལ། དུ་བ་ལ་མེ་ཡོད་ཀྱིས་ཁྱབ་པ་དེ་མ་རེད་ཟེར་ལབ་ཡོང་དུས་དེ་རང་ལུགས་བཀག་པ་ཡིན་པའི་ཕྱིར། ཁྱེད་རང་འདི་དེ་རེད་འདུག་བ། དུ་ལྡན་ལ་ཡི་དུ་བ་ཡོད་ན་དུ་ལྡན་ལ་ཡི་མེ་ཡོད་པས་ཁྱབ་པ་དེ་རེད་འདུག་བ། ལས་ཀྱི་ཆོས་ཅན་གང་ཆོས་ཅན་ཤེས་བྱ་གི་ཁྱབ་པ་དེ་རེད་བ།

ཕུང་པོ་རང་བཞིན་མེད་པར་ཐོས་བྱུང་ཙམ་གྱིས་ཡང་རྟོགས་མ་མྱོང་གང་ཟག་རང་བཞིན་མེད་པར་ཐོས་བྱུང་ཙམ་གྱིས་ཡང་རྟོགས་མ་མྱོང་གི་མི་ཡིན་པའི་ཕྱིར། ཡིན་ད་གང་ཟག་དང་ཕུང་པོ་གཉིས་པོ་དེ་རང་བཞིན་གྲུབ་ཀྱི་མི་འདུག་རྟག་ཅེས་བྱ་བ་དེ་ཚོ་ནི་ཁོའི་བློ་ངོར་ལྟོས་ན་རང་བཞིན་གྲུབ་པ་དེ་ལས་མ་འདས་པ་ཡིན་པའི་ཕྱིར། མཐའ་གཅིག་ཏུ་ཁས་ལེན་མཁན་ཡིན་པའི་ཕྱིར། ཡིན་ད་དེ་ལས་རང་བཞིན་གྲུབ་ཀྱི་མི་འདུག་རྟག་ཅེས་བྱ་བ་དེ་རང་བཞིན་གྲུབ་པ་ལས་མ་འདས་པ་ཡིན་པའི་ཕྱིར།

འཇིག་རྟེན་པའི་འདོད་ཆགས་དང་བྲལ་བ་ལྟར་ཏེ་ཁམས་གོང་མ། ཅི་ཡང་མེད་མན་ཆད་ལ་ཆགས་པ་མངོན་གྱུར་བ་དང་བྲལ་བ་ལྟར་བྱེད། འོ། དེ་དག་ཀྱང་ཨ་ནི། འོ། ས་དང་པོ་པའི་སེམས་དང་པོ་བསྐྱེད་པའི་བྱང་ཆུབ་སེམས་དཔས་ཀྱང། འོ། རང་གི་བློས་རྣམ་པར་དཔྱད་པས་ཀྱང་ཟིལ་གྱིས་གནོན་པར་འགྱུར་ལ། ཕྱི་རོལ་པ་བཞིན་དུ་དེ་ཐལ་འགྱུར་དང་པོ་དེ་བྱེད། རྟག། རིག་བྱང་འདྲེན་ཞེས་པའི་བྱང་ཚད་རང་འདྲེན་ཞེས་པའི་རིགས་པ་དང་པོ་དེ། ཕྱི་རོལ་པ་བཞིན་དུ་དེ་དག་གིས་ཁམས་གསུམ་ན་སྤྱོད་པའི་ཕྲ་རྒྱས་ཐམས་ཅད་ཀྱང་སྤོང་བར་མི་འགྱུར་རོ་ཞེས་ཏེ། མི་འགྱུར་བ་སྟེ་དེ་ཐམས་ཅད་ཀྱི་རྩ་བ་དངོས་པོ་རང་བཞིན་མེད་པ་ཡོངས་སུ་ཤེས་པ་དང་བྲལ་བའི་ཕྱིར་ཟེར་དུས། འོ། ད། རིགས་པ་གཉིས་པ་དེ་བྱེད།

གང་ཟག་གཅིག་ལ་མེད་ན་མེད་པས་ཁྱབ་ཀྱི་མ་རེད་བ་ཨ་ནི། དེ་དེ་དུ་བ་ནི་དཔེ་ཤིང་ནང་དུ་བ་ནི། དེ་ལྟར་ཡིན་ཀྱང་གསུངས་སོང་ང། ནུ་བ་དེ། ཡིན་ཀྱང་ཕུང་པོ་རང་བཞིན་མེད་པ་མ་རྟོགས་ན། གང་ཟག་རང་བཞིན་མེད་པ་མ་རྟོགས་པས་མ་ཁྱབ་སྟེ།

གང། བདག་དེ་རང་བཞིན་མེད་པར་རྟོགས་ནས། ཨ་ནི་དེའི་རྒྱུ་མཚན་ཁོ་འཁྱེར་ནས། ཨ་ནི་ཆོས་ཀུན་ལ་ཨ་ནི་རང་བཞིན་མེད་པའི་བསམ་བློ་དེ་གཏོང་ཤོག་ཅིག། བདག་ཅི་འདྲ་བ་དེ་འདྲར་སེམས་ཅན་ཐམས་ཅད་ཤེས་དེ་ག་རེ་རེད་ཟེར་ན། རྣལ་འབྱོར་པ་རྣམས་ཀྱིས་བདག་མེད་གཏན་ལ་འབེབས་པ་དེ་ཙམ་ན་ཐོག་མར་རང་རྒྱུད་ཀྱི་སྟེང་དུ་མི་གཞན་དག་ལ་ཞེ་དྲག་ཇུས་གཏོགས་མ་བྱས་པའི་ཕྱིར། སོ་སོ་རང་བཞིན་གྱིས་གྲུབ་ཀྱི་འདུག་མི་འདུག་བལྟ་ཟེར་གྱི་ཡོད་ས་རེད་བ། ང་ཚོ་ལུང་པ་དེ་བ་སླེབས་མ་མྱོང་ཟེར་མ་གཏོགས་ཤེས་ཡོང་དུག་ཏུ་འདུག་གི་བ་ཡིན། གཞན་ཡོང་དུས་ད་བདག་ཅི་འདྲ་བ་དེ་འདྲར་སེམས་ཅན་ཐམས་ཅད་ཤེས་ཟེར། དང་པོ་སོ་སོ་རང་བཞིན་མེད་པར་རྟོགས་ནས་དེའི་རྒྱུ་མཚན་དང་རིགས་པ་དེ་འཁྱེར་ནས་ཨ་ནི་སེམས་ཅན་གཞན་རྒྱུད་གཞན་ལ་བསམ་བློ་བཏང་དེ་བསམ་བློ་བཏང་ཐུབ་ན་ད་གང་ཟག་གི་སྟེང་དུ་གནས་ཚུལ་ཆ་ཚང་བསམ་བཏང་སྟེ་དེའི་རིགས་པ་དེ་འཁྱེར་ནས་ཆོས